ཨི་ཟི་རེ་ཡལ་གྱི་མི་སེར་ཆིག་སྟོང་བཞི་བརྒྱ་ལྷག་བསད་ནས་ཉིས་བརྒྱ་ལྷག་བཙན་ཁྲིད་བྱས་པའི་རྗེས་སུ་ཨི་ཟི་རེ་ཡལ་ཡིས་འག་ཟ་ལུང་གཞུང་སུ་རྐང་དམག་གཏོང་རྒྱུའི་གྲ་སྒྲིག་འཐུས་ཚང་བྱས་ཡོད་པ་རེད། གལ་སྲིད་དཔུང་འཇུག་བྱས་ཚེ་དམག་དོན་ལས་འགུལ་དེ་གའི་མཐའ་མའི་དམིགས་ཡུལ་ག་འདྲ་ཞིག་འཛིན་དགོས་བ་དང་ཆབ་སྲིད་ཀྱི་དམིགས་ཡུལ་ག་འདྲ་ཞིག་འཛིན་དགོས་བ། ཡང་འཆི་རྨས་ཀྱི་མཇུག་འབྲས་ག་རེ་འབྱུང་སྲིད་པ། མཐའ་མར་དམག་དཔུང་ཕྱིར་འཐེན་གྱི་ལས་རིམ་ཇི་ལྟར་བཀོད་སྒྲིག་བྱ་རྒྱུ་དང་དེ་དུས་འག་ཟ་ལུང་གཞུང་འཛིན་སྐྱོང་བྱེད་མཁན་སུ་ཆགས་རྒྱུ་ཡིན་པ་སོགས་ཀྱི་ཐད་ནས

ཡང་ཧ་མ་སི་དང་པ་ལི་སི་ཐན་གཉིས་ནི་ངོ་བོ་གཅིག་པ་མིན་པ་དེ་ད་ཨ་རིའི་རྒྱལ་དམངས་ལ་གསལ་བཤད་བྱས་པ་རེད། དེ་ནས་སྲིད་འཛིན་བཱ་ཏིན་གྱིས་ད་དམིགས་བསལ་གྱིས་ཨ་མི་རི་ཀས་རང་གི་ལོ་རྒྱུས་ཀྱི་སྟེང་ནས་ད་ཉམས་མྱོང་ཞིག་ཨི་ཟི་རེལ་གྱི་མགོ་ཁྲིད་ལ་བཤད་པ་དང་ཨི་ཟི་རེལ་གྱི་མགོ་ཁྲིད་ལ་དེ་བཞིན་དུ་ཁ་བརྡ་ཞིག་ཀྱང་བརྒྱབ་པ་རེད། ད་སྲིད་འཛིན་ཇོ་བའི་ལྡིན་གྱིས་ད་ཨ་མི་རི་ཀའི་ཉམས་མྱོང་གི་ཐོག་ནས་བཤད་ན་དགུ་པའི་བཅུ་གཅིག་གི་དོན་རྐྱེན་དེ་གི་རྗེས་སུ་ད་ཨ་རིའི་ཁོང་ཁྲོ་དང་ཞེ་སྡང་ཆེན་པོ་གི་འོག་ནས་ཡ་ལན་སློག་རྒྱུ་བྱས་ཏེ་ད་ནོར་འཁྲུལ་མང་པོ་ཞིག་བཟོས་པ་དང་ད་ནོར་འཁྲུལ་དེ་དག་གི་མཇུག་འབྲས་ནི་ད་རུང་མྱོང་བཞིན་པའི་རྐྱེན་གྱིས་ད་ཨི་ཟི་རི་ཨོལ་ལ་གཟབ་ནན་བྱེད་དགོས་པའི་དྲན་སྐུལ་ཞིག་བརྒྱབ་ཡོད་པ་རེད། ཡང་དེ་བཞིན་དུ་ཨ་མི་རི་ཀས་ད་ད་རུང་མུ་མཐུད་དུ་གཏའ་མི་དེ་ཚོ་གློད་གྲོལ་གཏོང་རྒྱུ་གི་ཐད་ནས་ད་གྲོས་མོལ་གང་འདྲ་བྱེད་དགོས་བ་དང་ཡང་འབྲེལ་མོལ་གང་འདྲ་བྱེད་དགོས་བ་སོགས་ཀྱི་ཐད་ནས་ད་ཐབས་ཤེས་སྣ་ཚོགས་ཤིག་འཐེན་བཞིན་པའི་རྐྱེན་གྱིས་ད་གྷ་ཟ་ས་ཁུལ་དེ་ལ་དཔུང་འཇུག་བྱ་རྒྱུ་དེ་ཕྱིར་འགྱངས་བྱ་རྒྱུ་གི་འབོད་སྐུལ་ཀྱང་རྒྱག་བཞིན་པ་རེད། ད་བཅུ་པའི་ཚེས་པ་བདུན་གྱི་ཉིན་མོ་དེ་ལ་ད་ཧ་མ་སི་གི་ཨི་ཟི་རེའོ་གི་ནང་དུ་འཇིགས་སྐུལ་རིང་ལུགས་ཀྱི་བྱ་སྤྱོད་སྤེལ་བའི་རྗེས་དེ་ནས་ད་ཨི་ཟི་རེའོ་གི་དམག་མི་དང་དེ་ནས་ལྕགས་ཁྲབ་འཁོར་ལོ་སོགས་པ་ད་མང་པོ་ཞིག་ད་འག་ཟ་ས་ཁུལ་གྱི་ཐག་ཉེ་དེ་ནས་ད་དཔུང་ཚོགས་བརྒྱབ་སྟེ་ད་འག་ཟ་ལུང་གཞུང་དེ་ལ་དཔུང་འཛུལ་བྱ་རྒྱུ་གི་གྲ་སྒྲིག་འཐུས་ཚང་བྱས་ནས་བསྡད་ཡོད་པ་རེད། ད་ད་ལྟའི་ཆར་འདི་ལ་ད་ཨིས་རི་ཨེལ་གྱི་གཅིག་གཞི་རྒྱ་ཆུང་ཆུང་གི་ངོས་ནས་ད་འག་ཟ་ས་ཁུལ་དེ་ལ་དཔུང་འཛུལ་བྱེད་མུས་ཡིན་པ་དང་ད་འོ་ན་ལྕགས་ཁྲབ་འཁོར་ལོ་ཉུང་ཉུང་ཞིག་དང་ཡང་གཅིག་དམིགས་བསལ་གྱི་དམག་དཔུང་མི་སྣ་ཉུང་ཉུང་ཞིག་ཕར་ཆེད་དུ་འག་ཟ་ས་ཁུལ་ལ་བཏང་ནས་ད་གཅིག་དམིགས་བསལ་གྱི་ལས་འགན་སྒྲུབ་དང་སྒྲུབ་བཞིན་པ་ཞིག་ཡིན་པ་དང་ད་དེ་གི་ཁྲོད་དུ་ཉུང་མཐར་ཡང་ད་ཨིས་རི་ཨེལ་གྱི་དམག་མི་གཅིག་ལ་ཚེ་སྲོག་ཤོར་བའི་གནས་ཚུལ་བྱུང་ཡོད་པ་རེད། ད་འག་ཟ་ས་ཁུལ་ལ་གཅིག་དཔུང་འཛུལ་བྱ་རྒྱུ་དེ་ནི་ད་དམག་དོན་གྱི་ཐད་ནས་བཤད་ན་ད་ཉམས་ཞིབ་པ་མང་པོ་གཅིག་གི་བསམ་ཚུལ་སྣ་ཚོགས་ཤིག་བརྗོད་ཀྱི་ཡོད། དེ་ཡང་དང་པོ་དེ་ལ་ད་འག་ཟ་ས་ཁུལ་དེ་ནི་ད་ས་འོག་གི་དོང་ལམ་མང་པོ་ཞིག་ཡོད་པ་རེད་ད་ཚོད་དཔག་བྱས་པ་ལྟར་ན་ད་འག་ཟ་ས་ཁུལ་གི་ནང་ན་ད་ས་འོག་གི་དོང་ལམ་ཕལ་ཆེར་སྤྱི་ལེ་བརྒྱ་ཐམ་པ་ལྷག་ཙམ་ཞིག་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པ་དང་ས་འོག་གི་དོང་ལམ་ཁ་ཤས་ཅིག་ནི་གཅིག་ས་ཐོག་ནས་མ་ར་ཐད་ཀར་དུ་བཀལ་བ་ཡིན་ན་སྨི་བརྒྱད་ཅུ་ཐམ་པ་ཙམ་གྱི་ས་ན་ཡོད་པ་ལ་དེ་འདྲ་ཞིག་ཆགས་ཡོད་པ་དང། དེ་ཡང་གཅིག་ད་ཨི་ཟི་རེལ་གྱི་ནང་ནས་བཙན་ཁྲིད་བྱས་ཏེ་ད་ཧ་མ་ཟི་གི་གཅིག་བདུན་ཁྲི་ཁ་ཤས་ཅིག་ལ་བཀག་ཉར་བྱས་དེའི་རྗེས་སུ་གློད་གྲོལ་བཏང་ནས་ཐོན་པའི་ད་གཏའ་མི་དེ་ཚོ་ཚང་མ་གིས་བརྗོད་པ་ལྟར་ན་དེ་ནི་ད་སྡོམ་གྱི་སྡོམ་ཐག་ནང་བཞིན་ད་ས་འོག་དེ་ན་འགྲོ་ལམ་མང་པོ་ཅིག་ཡོད་པ་དང་ཁོ་རང་ཚོ་དེ་ཡང་ས་འོག་ནས་ཕ་ར་ཁྲིད་ཚུ་ར་ཁྲིད་ནས་སོང་ནས་ཡང་བསྡད་ས་ཚང་མ་ཡང་ཅིག་ས་འོག་གི་དོང་ལམ་གྱི་ནང་ནས་བསྡད་བཅུག་པ་དེ་དེ་འདྲ་ཞིག་ཡིན་ཙང་ད་ཅིག་ས་འོག་གི་དོང་ལམ་དེ་བོ་ནི་ཧ་ཅང་རྙོག་འཛིང་ཆེན་པོ་ཞིག་ཡིན་པ་དེ་ད་གསལ་པོར་བསྟན་ཡོད། ད་ས་དོང་དེ་ཚོ་ཅིག་ཨི་ཟི་རེལ་གྱི་དམག་མི་དེ་ཚོ་ཡང་ཆ་རྒྱུས་ན་ཡོད་པ་ཞིག་རེད་ད་ཨི་ཟི་རེལ་གྱི་དམག་དཔུང་གིས་ཅིག་ས་འོག་གི་དོང་ལམ་དེ་ཚོ་ག་རེ་བརྗོད་ཀྱི་ཡོད་རེད་ཟེར་ན། ད་ས་འོག་མེ་འཁོར་གྱི་ལམ་ཁ་ཟེར་ནས་འབོད་ཀྱི་ཡོད་པ་རེད། ད་དེ་ཡང་གྲོང་ཁྱེར་གཅིག་དེང་རབས་ཅན་གྱི་གྲོང་ཁྱེར་ཚང་མ་གི་ད་ས་འོག་དེ་ན་གཅིག་ས་འོག་གི་མེ་འཁོར་འཁོར་རྒྱུག་བྱེད་པ་ལ་ད་ས་དོང་མང་པོ་ཞིག་བྲུས་ཡོད་ཙང་ད་འགའ་ཟ་ས་ཁུལ་གྱི་དེ་ན་ས་འོག་གི་མེ་འཁོར་མེད་ན་ཡང་ད་ཧ་མ་སི་ཡུལ་དམག་གིས་ད་སོ་སོ་གི་ཅ་ལག་སྐྱེལ་འདྲེན་གྱི་ཆེད་དུ་བྱེད་པ་ཡིན་ན་འདྲ་གི་ཡང་ན་གཅིག་ཅ་དངོས་དེ་ཚོ་གསོག་འཇོག་བྱ་ཡག་གི་ཆེད་དུ་ཡིན་ན་འདྲ་གི་ཡང་ན་གཅིག་དམག་དོན་གྱི་ལས་འགུལ་སྤེལ་ཡག་ད་དཔེར་ན་གཅིག་འཇབ་དམག་བྱེད་ཡག་གྲ་སྒྲིག་གི་ཆེད་དུ་ཡིན་ན་འདྲ་གི་ད་དེ་འདྲ་གི་ས་འོག་གི་དོང་ལམ་ད་སྤྱི་ལེ་བརྒྱ་ཐམ་པ་ལྷག་ཅིག་བཟོས་ཡོད་པ་རེད། ད་དེ་འདྲ་ཡིན་ཙང་ད་ཨི་ཟི་རེལ་གྱི་དམག་དཔུང་དེ་ཕ་ར་འགའ་ཟ་ས་ཁུལ་གྱི་ནང་དུ་དཔུང་འཇུག་བྱས་པ་ཡིན་ན་ད་གནད་དོན་གཙོ་བོ་དེ་བོ་ནི་ས་འོག་གི་དོང་ལམ་དེ་ཚོ་ག་རེ་བྱེད་ད་ས་འོག་གི་དོང་ལམ་གི་ནང་ན་བསྡད་ཡོད་པའི་ཧ་མ་སི་གི་ཡུལ་དམག་དེ་ཚོ་ཅིག་ག་འདྲ་བྱས་ནས་རྩ་མེད་དུ་གཏོང་བ་དེ་ད་ཁོ་རང་ཚོ་ནང་གནད་འགག་ཅིག་ཆགས་ཡོད་པ་དང། དེ་ལས་ཀྱང་གལ་ཆེ་བ་ཞིག་ན་ད་གལ་སྲིད་དཔུང་འཇུག་བྱས་པ་ཡིན་ན་དེ་ལ་མཇུག་འབྲས་ག་རེ་ཡོང་གི་རེད་ད་དཔུང་འཇུག་བྱས་ནས་ཚར་བའི་རྗེས་དེ་ལ་དང་ག་རེ་ག་རེ་བྱེད་དགོས་ཀྱི་རེད་ཟེར་བ་ད་དེ་འདྲ་གི་གནད་དོན་མང་པོ་ཅིག་ད་ད་ལྟ་ཉམས་ཞིབ་པ་མང་པོ་ཅིག་གིས་བགྲོ་གླེང་བྱེད་བཞིན་པ་རེད། ད་དེ་དང་ལྷན་དུ་ཡང་ཅིག་རྒྱལ་སྤྱིའི་སྟེང་གི་ཉམས་ཞིབ་པ་མང་པོ་ཞིག་གིས་ད་ཨི་ཟི་རེལ་གྱི།

ད་གཉིས་པ་དེ་བོ་ནི་ད་ད་ལྟ་ཧ་མ་སི་ཡུལ་དམག་གིས་བཅུ་པའི་ཚེས་པ་བདུན་གྱི་ཉིན་མོ་དེ་ལ་ཨི་ཟི་རེལ་ནས་ད་མི་ཡི་གཏའ་མི་ཉིས་བརྒྱ་ལྷག་ཟིག་ཕ་ར་བཙན་ཁྲིད་བྱས་ནས་སོང་ཡོད་ཙང་ད་གཏའ་མི་དེ་ཚོ་ད་ལྟ་བཀག་ཉར་བྱེད་ས་དེ་ད་ས་འོག་གི་དོང་ལམ་ན་ཡོད་པ་རེད་ད་ས་འོག་གི་དོང་ལམ་ན་ཡོད་ཙང་ཡང་རྐང་དམག་ཕ་ར་བཏང་ནས་ས་འོག་གི་དོང་ལམ་གི་ནང་ལོགས་ག་སོང་སྟེ་ད་བཙལ་ནས་ཁོ་རང་ཚོ་ཕྱི་ར་བསྐྱབས་ནས་མ་ཡོང་ན་ད་བར་སྣང་ནས་དཔེར་ན་ཅིག་འབར་གས་མ་ར་གཡུགས་ན་གནམ་གྲུའི་ནང་ནས་མ་ར་འབར་རྫས་མ་ར་གཡུགས་ན་ཐག་རིང་ནས་འབར་རྫས་གཡུགས་ནས་ཅིག་གཏོར་ནས་ད་གཏའ་མི་དེ་ཚོ་སྐྱོབ་ཐུབ་ཀྱི་མེད་ཙང་ད་གཏའ་མི་སྐྱོབ་པ་ལ་ཡིན་གཅིག་མིན་གཅིག་ཕ་ར་དཔུང་འཇུག་བྱེད་དགོས་ཀྱི་རེད་ཟེར་ནས་ཡང་བརྗོད་ཀྱི་ཡོད་པ་རེད། ད་རྒྱུ་མཚན་གསུམ་པ་དེ་ད་ཧ་མ་སི་རྩ་མེད་གཏོང་དགོས་ཀྱི་ཡོད་ན་ད་ཡིན་གཅིག་མིན་གཅིག་ས་འོག་གི་དོང་ལམ་དེ་ཚོ་ནང་དུ་སོང་ནས་ས་འོག་གི་དོང་ལམ་ནང་དུ་གབ་ནས་བསྡད་ཡོད་ནོ་གི་ཧ་མ་སི་གི་ཡུལ་དམག་དང་ཡང་ས་འོག་གི་དོང་ལམ་གྱི་ནང་ན་ཧ་མ་སི་ཡི་དམག་གིས་གསོག་ཉར་བྱས་ཡོད་ནོ་གི་མཚོན་ཆ་དེ་ཚོ་མེད་པར་གཏོང་དགོས་པ་ཡིན་ཙང། ད་དེ་ཡང་ཅིག་དམག་མིས་དངོས་སུ་དོང་ལམ་གྱི་ནང་ན་སོང་ནས་ད་གཏོར་དགོས་ཡ་ཞིག་ཡིན་པ་མ་གཏོགས་བར་སྣང་ནས་གཏོར་ནས་ཡང་ནུས་པ་དེ་ཐོན་གྱི་མེད་པའི་རྐྱེན་གྱིས་ཨི་ཟི་རེལ་གྱིས་ཡིན་གཅིག་མིན་གཅིག་ད་དཔུང་འཇུག་བྱས་ནས་ད་འག་ཟ་གི་འག་ཟ་ལུང་གཞུང་གི་ས་འོག་གི་དོང་ལམ་དེ་ཚོ་ཚང་མ་རེ་རེ་བཞིན་དུ་ལྷོག་རྒྱུ་རེད་ཟེར་ནས་ད་བརྗོད་ཀྱི་ཡོད་པ་རེད།

ཡང་ན་ཡང་དོང་ལམ་དེ་ཚོ་ནང་སོང་བའི་ཆུ་དེ་ག་རེད་ད། ཆུ་མང་པོ་ཅིག་ཕར་ཁུར་ནས་སོང་ནས་དེ་ནང་ཐ་ར་ཆུ་བཏང་བཞག་ཡིན་ན་ད་ནང་གི་ཅ་དངོས་ཚང་མ། གཏོར་བརླག་གཏོང་རྒྱུ་ཡིན་པ་དང་ཡང་དེ་བཞིན་དུ་ཡང་ཅིག་ནང་གི་ད་མི་བསྡད་ས་མེད་པ་བྱས་ནས། ཡང་དོང་ལམ་དེ་ཚོ་གཏོར་བཤིག་ཐེབས་གི་རེད་ཟེར་ནས་བརྗོད་གི་ཡོད་རེད་ཡིན་ནའང། ཉམས་ཞིབ་པ་ཁག་ཅིག་གིས་དེ་ནི་ཅིག་ཧ་མ་སི་གིས་སྔོན་ནས་ཅིག་དེ་ཚོ་ཚང་མ་ཆུ་བཏང་ན་ཆུ་དེ་ཚོ་ཕྱི་ལོགས་ག་འགྲོ་ཡ་གི་ལམ་ཁ་དེ་ཚོ་བཟོས་ནས་དཔེ་ངོ་མ་ནས་གོ་སྒྲིག་བྱས་འདུག་ཟེར་ནས་ལབ་མཁན་འདྲ་མང་པོ་ཞིག་ཡོང་གི་འདུག་ཡང་ཁ་ཤས་ཅིག་གིས་ད་དོང་ལམ་དེ་ཚོ་ནང་ང་ཅིག་ཨར་འདམ་བླུགས་ནས་ད་དོང་ལམ་དེ་ཚོ་བ་གི་ཆུ་ནས་སྒོ་ཕྱེ་ཡ་མེད་ཡ་ཅིག་བྱེད་དགོས་གི་རེད་ཟེར་ནས་བརྗོད་མཁན་འདྲ་ཅིག་འདུག་ད་ད་རུང་ད་ལྟ་མི་མང་པོ་ཅིག་གིས་ག་རེ་བརྗོད་གི་འདུག་ཟེར་ན་ད་འག་ཟ་ལུང་གཞུང་དེབ་ནས་ཅིག་ད་མཚོ་ཁ་ན་ཡོད་ཙང

ཁས་ལེན་དམ་བཅའ་བཞག་ཡོད་པ་རེད། ཡང་ཨི་ཟི་རེལ་གྱི་རྒྱལ་སྲུང་བློན་ཆེན་གྱིས་ད་དམག་མི་ཚང་མ་ལ་གཏམ་བཤད་གནང་བའི་སྐབས་སུ་ད་ད་ལྟ་ཁྱོད་རང་ཚོས་ཐག་རིང་པོ་ནས་ད་འག་ཟ་ལུང་གཞུང་དེ་ལ་ལྟ་གི་ཡོད་རེད། ཡིན་ནའང་ང་ཚོ་ཅང་མ་འགོར་ང་རང་ཚོ་འག་ཟ་ལུང་གཞུང་གི་ནང་ལོགས་ནས་འག་ཟ་ལུང་གཞུང་དེ་ལ་ལྟད་མོ་ལྟ་གི་བཅུག་གི་ཡིན་ཟེར་ནས་ཡང་དམག་མི་ཚང་མ་ལ་ཁས་ལེན་བྱས་ཡོད་པ་རེད། ད་དེ་འདྲ་ཡིན་ཙང་ཅིག་ཨི་ཟི་རེལ་ངོས་ནས་འག་ཟ་ལུང་གཞུང་ལ་དཔུང་འཇུག་བྱ་རྒྱུ་དེ་ནི་ཅིག་ད་དམ་བཅའ་བརྟན་པོ་བཅངས་ཡོད་པ་ཞིག་ཡིན་པའི་སྐབས་འདི་ལ་ཡང། ཆབ་སྲིད་ཀྱི་གནད་དོན་དང་ཡང། འཐབ་ཇུས་ཀྱི་ད་དམག་དོན་གྱི་གནད་དོན་གཉིས་ཆ་མང་པོ་ཞིག་ནི་ད་རྒྱལ་སྤྱིའི། དམག་དོན་མཁས་པ་དང་ཆབ་སྲིད་མཁས་པ་མང་པོ་ཞིག་གིས་ཉམས་ཞིབ་བྱས་པའི་རྩོམ་ཡིག་ཁག་མང་པོ་ཅིག་ད་ནིའུ་ཡོར་ཀི་དུས་བབ་ཟེར་བ་དེ་དང་ཡང་ན་ཅིག་ནོར་སྲིད་ཚགས་པར་ཟེར་ག་འདྲ་བོ་ད་རྒྱལ་སྤྱི་སྟེང་གི་ཚགས་པར་གལ་ཆེན་པོ་དག་གི་སྟེང་དུ་ད་ཡོང་དང་ཐོན་བཞིན་པ་ཞིག་རེད། ད་དེ་ཚོ་ཚང་མ་གི་བསམ་ཚུལ་ཁ་ཤས་ཅིག་གི་ནང་དུ་ད་བཀོད་པ་ལྟར་ན། ད་ཨི་ཟི་རེལ་ཡིས་འག་ཟ་ལུང་གཞུང་དེ་ལ་དཔུང་འཇུག་བྱ་རྒྱུ་གི་ད་གྲ་སྒྲིག་འདི་ཅིག་དུས་ཚོད་འདི་ཐག་ཉེ་ནས་ཉེ་རུ་འགྲོ་བཞིན་པའི་སྐབས་འདི་ལ་ད་ད་ལྟ་ཡིན་གཅིག་མིན་གཅིག་བསམ་བློ་གཏོང་དགོས་པ་ཞིག་ནི་ཨི་ཟི་རེལ་ཡིས་དཔུང་འཇུག་བྱས་པའི་རྗེས་དེ་ལ་ད་ལས་ཀ་དེ་འགྲུབ་པའི་རྗེས་ལ་ཨི་ཟི་རེལ་གི་དམག་དཔུང་དེ། ཕྱིར་འཐེན་བྱ་དུས་གང་འདྲ་ཞིག་བྱས་ནས་ཕྱིར་འཐེན་བྱ་གི་རེད་ན། ཧ་མ་སི་ཁོ་རང་ཅིག་གཏོར་བརླག་བཏང་ནས་རྩ་མེད་དུ་བཏང་ཚར་བ་ཡིན་ན། ད་ད་འག་ཟ་ལུང་གཞུང་དེ་ལ་ཅིག་འཛིན་སྐྱོང་བྱ་ཡག་གི་བདག་དབང་དེ་སུ་ལ་རྩིས་སྤྲོད་བྱེད་གི་རེད་ན། གལ་སྲིད་ཅིག་ད་ཧ་མ་སི་གི་རྩ་མེད་ལ་བཏང་ནས་ད་འག་ཟ་ལུང་གཞུང་གི་ཅིག་འཛིན་སྐྱོང་བྱེད་མཁན་གི་ད་སྒྲིག་འཛུགས་དེ་མེད་པ་ཆགས་པ་ཡིན་ན། ད་ཨི་ཟི་རེལ་གིས་མུ་མཐུད་དུ་འག་ཟ་ལུང་གཞུང་དེ་འཛིན་སྐྱོང་བྱེད་རྒྱུ་རེད་པས། ད་དེ་ལ་སོགས་པ་གྱི་དྲི་བ་མང་པོ་ཞིག་འདོན་གྱི་ཡོད་པ་དང། ད་དྲི་བ་དེ་ཚོ་ལ་ད་ཨི་ཟི་རེལ་གྱི་གཞུང་ཕྱོགས་མི་སྣ་རྣམས་ཀྱིས་ད་ལྟའི་ཆར་ལ་ཁོ་རང་ཚོས་དེ་འདྲའི་རིགས་ལ་བསམ་བློ་ག་གེ་བཏང་གི་མེད་ད་ང་རང་ཚོས་གཙོ་བོ་བསམ་བློ་བཏང་ཡ་དེ་ཨི་ཟི་རེལ་ནས་བཙན་ཁྲིད་བྱས་ནས་ཕྱིན་པའི་གཏའ་མི་དེ་ཚོ་སྐྱོབ་ཡ་དང། དེ་ནས་ཡང་ཅིག་གྷ་ཟ་ལུང་གཞུང་གི་ནང་གི་ཧ་མ་སི་ཡི་དམག་དེ་ཚོ་རྩ་མེད་གཏོང་རྒྱུ་དེ་ད་ཁོ་རང་ཚོའི་དམིགས་འབེན་འབའ་ཞིག་ཡིན་ཞེས་ནས་བརྗོད་ཀྱི་ཡོད་པ་རེད། ད་ཐམ་བེ་ཁེད་ཟེར་བའི་ད་ལས་འཁྱེར་ངལ་གསོ་བྱས་པའི་ད་བི་རི་ཊེན་ཅིག་དམག་དཔོན་ཞིག་དང་ཡང་དེ་བཞིན་ད་འཛམ་གླིང་དཀྱིལ་ཤར་ས་ཁུལ་ལ་ཞིབ་འཇུག་བྱེད་མཁན་གི་ལས་ཁུངས་ཅིག་གི་འགན་འཛིན་ཡིན་པ་ད་ཁོ་རང་གིས་བརྗོད་པ་ལྟར་ན་ད་དོན་དམ་པར་བཤད་ན་ཨི་ཟི་རེལ་ཡིས་ད་ག་ཟ་ལ་དཔུང་འཇུག་བྱེད་པར་གདམ་ག་ཡག་པོ་གང་ཡང་ཡོད་པ་མ་རེད་ཅེས་ད་སྡོམ་ཚིག་བཀོད་ཡོད་པ་རེད། དཔུང་འཇུག་བྱས་པའི་སྐབས་སུ་ཅིག་དམག་དོན་ལས་འགུལ་ལ་ད་གྲུབ་འབྲས་ཡག་པོ་བྱུང་སྟེ་ཧ་མ་སི་ནི་ད་དམག་དཔུང་ཅིག་ཡིན་པའི་ངོས་ནས་ཅིག་རྩ་མེད་དུ་བཏང་ཚར་ན་ཡང་ཧ་མ་སི་གི་སྒྲིག་འཛུགས་དེ་ནི་ཅིག་ཆབ་སྲིད་ཀྱི་ཚོགས་པ་ཞིག་ཡིན་པ་དང་ཡང་ཆབ་སྲིད་ཀྱི་ཤུགས་རྐྱེན་ཡོད་པ་ཞིག་ཡིན་པའི་ངོས་ནས་ད་ཕཱ་ལེ་སི་ཐན་གྱི་ནང་ལོགས་སུ་ད་ད་རུང་ཧ་མ་སི་གི་སྙིང་སྟོབས་དེ་མུ་མཐུད་དུ་གནས་རྒྱུ་རེད་ཟེར་ནས་བཀོད་ཡོད་པ་དང། ད་ཨི་ཟི་རེ་ཨོལ་ཡིས་ད་དཔུང་འཇུག་གྲུབ་པའི་རྗེས་དེ་ལ་ད་ཡང་ན་ག་ཟ་ལུང་གཞུང་དེ་འཛིན་སྐྱོང་བྱས་ནས་བདག་འཛིན་བྱས་ནས་བསྡད་དགོས་པ་དང། ད་གལ་སྲིད་ད་མར་ཕྱིར་ཡ་ཅིག་དམག་དཔུང་ཚང་མ་ཕྱིར་འཐེན་བྱེད་ཆགས་པ་ཡིན་ན། ག་ཟ་ལུང་གཞུང་གི་ནང་དུ་ཡང་ཨི་ཟི་རེ་ཨོལ་ལ་འགོག་རྒོལ་གྱི་ད་མི་རབས་གསར་བ་ཞིག་ཡང་ན་ཅིག་སྟོབས་ཤུགས་གསར་བ་ཞིག་ད་ཡོང་ངེས་རེད་ཟེར་ནས་བརྗོད་ཡོད་པ་རེད། ད་ཨིས་རེལ་གྱི་དམག་དཔུང་གི་མགྲིན་ཚབ་པ་དཱ་ནེ་ཨེལ་ཧ་གྷ་རི་ཟེར་བ་ཅིག་བརྗོད་པ་ལྟར་ན། ད་ད་ལྟའི་ཆ་འདི་ལ་ཨིས་རེལ་ངོས་ནས་ཆབ་སྲིད་ཀྱི་དཔུང་སྒྲིག་ཟེར་མཁན་དེ་གཙོ་བོ་འཛིན་གྱི་ཡོད་དེ་ག་རེ་རེད་ཟེར་ན་གཙོ་བོ་དེ་ཧ་མ་སི་གི་རྩ་བ་དེ་རྫོགས་རྒྱུ་དང། ཡང་དེ་ནས་ཧ་མ་སི་གི་སྒྲིག་འཛུགས་ཀྱི་འགོ་ཁྲིད་ཚང་མ་རྩ་མེད་དུ་གཏོང་རྒྱུ་དེ་ཁོ་རང་ཚོའི་དམིགས་འབེན་འབའ་ཞིག་ཡིན་ཞེས་ནས་བརྗོད་ཡོད་པ་རེད། ཡང། ལི་ན་ཁ་ཐི་བི་ཟེར་བའི་ད་འཛམ་གླིང་དཀྱིལ་ཤར་ས་ཁུལ་ལ་ཞིབ་འཇུག་བྱེད་མཁན་ད་ལོན་དོན་གྱི་གཙུག་ལག་སློབ་གྲྭ་ཆེན་མོ་ཞིག་གི་ནང་གི་འཛམ་གླིང་དཀྱིལ་ཤར་ས་ཁུལ་ལ་ཞིབ་འཇུག་བྱེད་མཁན་གྱི་སྡེ་ཚན་ནང་གི་འགན་འཛིན་ཞིག་གིས་བརྗོད་པ་ལྟར་ན། ད་དམག་དོན་གྱི་ཐད་ནས་ཧ་མ་སི་ལ་ཕམ་ཉེས་བཏང་ཐུབ་ན་ཡང་དེ་རྩ་མེད་དུ་གཏོང་ཐུབ་མེད། ད་ཧ་མ་སི་ནི་མུ་མཐུད་དུ་གནས་མིན་ནི་དམག་དོན་ལས་འགུལ་དེ་ལེགས་འགྲུབ་ཡོང་མིན་དང་འབྲེལ་བ་ཡོད་ཟེར་བ་དེ་བདེན་པ་མ་རེད། དམག་དོན་གྱི་ཐད་ནས་ཕམ་ཉེས་བཟོས་ན་ཡང།

ཕམ་ཉེས་འབྱུང་རྒྱུ་གི་རྨང་གཞི་ཞིག་བཏིང་ཡོད་པ་རེད་ཟེར་ནས་ཨི་ཟི་རེལ་ལ་ཉེན་བརྡ་བཏང་ཡོད་པ་རེད། ད་དགེ་རྒན་ཆེན་མོ་འདི་གིས་དཔེ་མཚོན་དྲང་བའི་ནང་དུ་ད་ཨ་མི་རི་ཀ་གི་ད་དེ་སྔོན་གྱི་ད་དགུ་པའི་བཅུ་གཅིག་གི་དོན་རྐྱེན་བྱུང་བའི་རྗེས་དེ་ལ་ད་ཨི་རག་དང་ཨ་ཧྥི་གན་སི་ཐན་གཉིས་ཀ་ནང་དུ་དཔུང་འཇུག་བྱས་ཏེ་ད་དམག་འཁྲུག་མང་པོ་ཞིག་བརྒྱབ་པ་དང་ད་དེ་གི་སྐབས་དེ་ལ་ཅིག་ཆབ་སྲིད་གི་དམིགས་ཡུལ་དེ་ནི་ད་དམངས་གཙོ་ཅན་དུ་འགྱུར་བ་དང། ཀྱི་ཕོ་མོ་འདྲ་མཉམ་ཡིན་པ་དེ་ལ་སོགས་པ་ཅིག་དམིགས་ཡུལ་ཆེན་པོ་ཞིག་བཟུང་བའི་རྐྱེན་གྱིས་ད་ཆབ་སྲིད་ཀྱི་དམིགས་ཡུལ་དེ་ལེགས་འགྲུབ་མ་བྱུང་བར་ཕམ་ཉེས་བྱུང་བ་རེད་ཟེར་ནས་བཀོད་ཡོད་པ་རེད། ད་ཉིས་སྟོང་བཅུ་བཞི་ལོ་དེ་ལ་ཧ་མ་སི་དང་ཨི་ཟི་རེལ་གྱི་བར་དུ་འཁྲུག་རྩོད་བྱུང་སྟེ་ཡང་ག་ཟ་ས་ཁུལ་གི་ནང་དུ་དམག་འཁྲུག་བརྒྱབ་པའི་རྗེས་དེ་ལ་ད་ག་ཟ་ས་ཁུལ་དེ་ད་ག་རེ་བྱེད་དགོས་འོས་འགྲོ། དེའི་སྐབས་དེ་ནས་ད་བསམ་བློ་མང་པོ་ཞིག་བཏང་ཡོད་པ་དང། ཡང་དེའི་སྐབས་དེ་ནས་ཡང་ག་ཟ་ས་ཁུལ་གི་ནང་གི། ཧ་མ་སི་ཕམ་ཉེས་བཏང་བའི་རྗེས་སུ་ཅིག། ད་ཕ་ལེ་སི་ཐན་གྱི་དབང་འཛིན་ལས་ཁུངས་ལ་ས་ཆ་དེ་ལ་བདག་འཛིན་བྱེད་ཡག་གི་རྩིས་སྤྲོད་བྱེད་ཡག་གི་ཐབས་ཤེས་འཐད་ན་ཡང་ད་ཕ་ལེ་སི་ཐན་གྱི་དབང་འཛིན་ལས་ཁུངས་དེ་ནི་ཅིག་སྐྱོ་དྲགས་པ་དང་ནུས་ཤུགས་ཆུང་དྲགས་པའི་རྐྱེན་གྱིས་ཡང་ས་ཆ་དེ་ཅིག་འཛིན་སྐྱོང་བྱེད་ཐུབ་ཀྱི་མེད་ཡག་གི་བསམ་ཚུལ་བྱུང་ཡོད། ད་དེ་འདྲ་དེ་ལ་བརྟེན་ནས་ད་ག་རེ་བྱེད་དགོས་གི་འདུག་ཟེར་ན་དེའི་སྐབས་དེ་ནས་བསམ་བློ་བཏང་བ་དེ་ནི་ད་ཨི་ཟི་རེལ་གི་དམག་མི་ཚང་མ་དེ་ནས་ཕྱིར་འཐེན་བྱས་དེ་ནས་མཉམ་འབྲེལ་རྒྱལ་ཚོགས་ལ་རྩིས་སྤྲོད་བྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམག་མི་ཡོང་ནས་ད་ག་ཟ་གི་ས་མཚམས་ཚང་མ་དེ་སྲུང་སྐྱོབ་བྱ་རྒྱུ་དང་དེ་ནས་རིམ་པ་བཞིན་དུ་ད་ཨི་ཟི་རེལ་དང་ཨི་ཇེ་པི་ཁྲི་གི་དེའི་ད་བཀག་སྡོམ་བྱས་ཡོད་ནོ་གི་འགག་སྒོ་དེ་ཚོ་ཚང་མ་ད་རིམ་བཞིན་ད་གློད་རྒྱུ་གི་ཡང་འཆར་གཞི་གཅིག་དེ་དེའི་རག་གི་སྐད་ཆ་བྱུང་ཡོད་པ་རེད། ད་ཉིས་སྟོང་བཅུ་བཞི་གི་ལོ་གི་ད་ཐབས་ཤེས་དེ་ཚོ་ད་ད་ལྟ་ཡང་གསར་དུ་དོ་སྣང་བྱེད་དགོས་པ་ཞིག་ཆགས་ཡོད་པ་རེད། ད་ཉིས་སྟོང་བཅུ་བཞི་གི་ལོ་དེ་ལ་ཅིག་འབྲེལ་མོལ་བྱེད་མཁན་ནང་གི་གཙོ་བོ་ཅིག་ནི་ད Robert Serry ཟེར་ཡོད་ནང་གི་ཧོ་ལན་གི་ཕྱི་འབྲེལ་མི་སྣ་ཅིག་རེད། ཧོ་ལན་གི་ཕྱི་འབྲེལ་མི་སྣ་འདི་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་གི་འཛམ་གླིང་དཀྱིལ་ཤར་ས་ཁུལ་གྱི་ཞི་བདེའི་ལས་རིམ་གྱི་ད་ད་འགན་ལྡན་པ་ཅིག་རེད། ད་ཁོ་རང་གི་བརྗོད་པ་ལྟར་ན། ད་ཨི་ཟི་རེལ་ཡིས་ད་ཉིས་སྟོང་བཅུ་བཞི་གི་ལོ་དེ་གི་ད་ཉམས་མྱོང་དེ་ལས་བསླབ་བྱ་ཡག་པོ་ཅིག་བླངས་ཡོད་ཡག་གི་རེ་བ་ཡོད། གལ་ཏེ་ཁོ་རང་ཚོས་ཅིག་པཱ་ལི་སི་ཐན་མང་ཚོགས་ཀྱི་ད་མངོན་འདོད་དེ་ཅིག་སྣང་མེད་དུ་བསྐྱུར་བ་ཡིན་ན་དེ་ནི་ད་ཡང་དུས་ཚོད་རིམ་པ་ཞིག་གི་ནང་ནས་འཁྲུག་རྩོད་འདི་འདྲ་བསྐྱར་དུ་ཡོང་བ་ཞིག་ཡིན་པ་དང་ཡང་དྲི་བ་དེ་ཚོ་ཡང་བསྐྱར་དུ་ཡང་ཚུར་མངོན་གྱི་ཡོད་པ་ཅིག་ཆགས་ཀྱི་ཡོད་རེད་ཟེར་ནས་ཁོ་རང་གིས་གསལ་པོར་གསུངས་འདུག།